རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གོང་ས་རྒྱལ་བ་རིན་པོ་ཆེ་ཡིས་བོད་ཀྱི་སྐད་དང་ཡི་གེ་དེ་མ་བརླག་པ་བྱེད་དགོས་ཞེས་སྦེལ་ཇམ་བོད་རིགས་གཞོན་སྐྱེས་རྣམས་ལ་བཀའ་སློབ་བསྩལ་ཡོད། ཟླ་བ་འདིའི་ཚེས་ཉི་ཤུ་རྩ་ལྔ་གི་ཉིན་ལ་དྭགས་ཞི་བའི་ཚལ་ཕོ་བྲང་དུ་གོང་ས་རྒྱལ་བ་རིན་པོ་ཆེ་ཡིས་སྦེལ་ཇམ་བོད་ཀྱི་ཆོས་རིག་འཛིན་སྐྱོང་ཚོགས་པ་གི་འཇམ་དབྱངས་བློ་འཕེལ་སློབ་གྲྭ་གི་སྐབས་དང་པོ་གི་མཐར་ཕྱིན་སློབ་མ་བཅུ་དགུ་ལ་མཇལ་ཁ་བསྩལ་བའི་སྐབས་རྒྱ་ནག་གཞུང་གིས་བོད་མི་རྣམས་ལ་དྲག་གནོན་དང་སློབ་གསོ་གང་འདྲ་ཟིག་བཏང་ཡོད་ཀྱང་བོད་མི་རྣམས་ཀྱིས་བློ་མ་ཞུམ་པར་གནས་ཡོད་ཅེས་བཀའ་བསྩལ་རྒྱུར། ངས་མགོ་རུ་ཁྲིད་ནས་བོད་པ་ཚོའི་སེམས་ཤུགས་ཁྱོན་ནས་ཆག་གི་ཡོག་མ་རེད། རྒྱ་མིས་པའི་ཐོག་མཐའ་བར་གསུམ་སློབ་གྲྭ་གཅིག་དྲག་གནོན་བྱེད་ཡག་རེད་བོ། སློབ་གསོ་གཏོང་ཡག་རེད་བོ་ཞེ་དྲག་བྱེད་ཀྱི་ཡོག་རེད་དེ། དེ་ནས་ང་ཚོ་བོད་པའི་བློ་སྲ་པོ་ཞིག་བྱས་བརྟན་པོ་ཞིག་བྱས་སྡོད་ཀྱི་ཡོག་རེད་ཤེས་སོང་ངོ། སྐབས་དེར་གོང་ས་རྒྱལ་བ་རིན་པོ་ཆེ་ཡིས་མུ་མཐུད་སྦེལ་ཇམ་ནས་ཡོང་བའི་བོད་རིགས་གཞོན་སྐྱེས་རྣམས་ལ་བོད་ཀྱི་སྐད་དང་ཡི་གེ་དེ་དོ་སྣང་བྱ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་བཀའ་བསྩལ་རྒྱུར།
གཙོ་བོ་ང་རང་ཚོ་བོད་པའི་ཡི་གེ་དང་བོད་པའི་སྐད་དེ་མ་བརླག་པ་བྱེད་ཨ་ཁྱེད་རང་ཚོ་སློབ་སྦྱོང་བྱེད་གི་ཚོད་ཐུབ་ཐུབ་ཀྱི། ཐེངས་འདིའི་སྦེལ་ཇམ་བོད་ཀྱི་ཆོས་རིག་འཛིན་སྐྱོང་ཚོགས་པ་གི་འཇམ་དབྱངས་བློ་འཕེལ་སློབ་གྲྭ་གི་སློབ་མ་རྣམས་བཞུགས་སྒར་དུ་ཡོང་ཡོད་ཅིང་སྐབས་དེར་བོད་མིའི་སྒྲིག་འཛུགས་དང་དེ་བཞིན་བོད་པའི་སློབ་གྲྭ་ཁག་ཅིག་ལ་ལྟ་སྐོར་གྱིས་བོད་ཀྱི་སྤྱི་ཚོགས་ཀྱི་སྐོར་ལ་རྒྱུས་ལོན་གནང་ཡོད། རྒྱ་ནག་གཞུང་གིས་མགོ་ལོག་བ་ཡན་དགོན་པ་གི་དགེ་འདུན་པ་ཚོ་ལ་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཅིག་གྱུར་ལ་ཁས་ལེན་བྱ་དགོས་པའི་མིང་རྟགས་འགོད་དུ་འཇུག་གི་ཡོད་པ་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཟིག་གསན་རོགས་ཞུ།
ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ། དགའ་བདེ་རྫོང་གོང་མ་ཡུལ་ཚོའི་ནང་རྟེན་གཞི་བྱས་པ་ཡུལ་དེའི་བ་ཡན་དགོན་པའི་དགེ་འདུན་པ་ཚོར་མེས་རྒྱལ་གཅིག་གྱུར་དང་ཁ་བྲལ་གྱི་བྱ་སྤྱོད་སྤེལ་མི་ཆོག་པའི་ལས་འགུལ་དང་འབྲེལ་དགོན་པ་དེའི་དགེ་འདུན་པ་ཚང་མར་ཁ་བྲལ་གྱི་བྱ་སྤྱོད་རིགས་མི་སྤེལ་རྒྱུའི་ས་ཡིག་བརྒྱབ་བཅུག་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། གི་བྱེད་སོགས་ངེད་ཚང་མ་ཞིག་ངོ་རྒོལ་ཡི་དགོས་ནོ་ད་ཁོང་ཤང་དག་ཞིག་ལ་འཚོགས། ཕྱོགས་བཅུ་ཡིན་ནོ་དང་འདྲ་མི་འདྲ་ཡི་ཤེས་ཡོད་ནོ་ད་དུ་མི་དེ་ཞིག་ངོར་དགོས་ཀྱི་ནོ་ད། འབྲེལ་ཡོད་ནས་དེ་འདྲའི་པར་རིས་ཤིག་བསྐུར་བའི་ནང་བ་ཡན་དགོན་པའི་ནང་ཀྲུང་ཧྭ་མི་རིགས་ཀྱི་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་པོ་བཙུགས་ནས་ང་ཚོས་བྱ་སྤྱོད་སྤེལ་བའི་ཁས་ལེན་མིང་རྟགས་བྱེད་སྒོ་སྤེལ་ཞེས་པའི་སྦྱར་ཡིག་དང་དགོན་པའི་དགེ་འདུན་པ་ཚོར་ས་ཡིག་རྒྱབ་བཅུག་བཞིན་པ་མཐོང་རྒྱུ་འདུག་ལ་གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་སྤྱིར་ན་དགོན་པ་ཁག་ཏུ་དྲིལ་བསྒྲགས་ཀྱི་བྱེད་སྒོ་ཁག་རྒྱུན་ལྡན་ལྟ་བུ་ཡིན་ན་ཡང། དེང་སྐབས་འདོད་མོས་ཡོད་མེད་ལ་མ་ལྟོས་པར་ངེས་པར་ས་ཡིག་རྒྱབ་བཅུག་པ་སོགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དྲུག་པའི་ནང་ནག་ཆུ་གྲོང་ཁྱེར་ཤན་རྩ་རྫོང་གི་དགོན་པ་ཁག་ཏུ་དགེ་འདུན་པ་ཚོར་གོང་ས་མཆོག་ལ་ངོ་རྒོལ་གྱི་ལས་འགུལ་ནང་ཞུགས་དགོས་པའི་ས་ཡིག་རྒྱབ་བཅུག་པ་སོགས་བྱས་ཡོད་པ་རེད་ལ། བོད་གནས་ལྟ་ཞིབ་ཁང་གི་བོད་གནས་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་ཏུ ྋགོང་ས་མཆོག་ལ་ངོ་རྒོལ་དགོས་པའི་ལས་འགུལ་ཤུགས་ཆེར་སྤེལ་བཞིན་པ་དེས ྋགོང་ས་མཆོག་དང་བོད་ཀྱི་ཆོས་དང་རིག་གཞུང་མི་རབས་གསར་པ་ཚོའི་སེམས་ནང་དུ་རྩ་ནས་མེད་པར་གཏོང་ཐབས་ཤིག་ཡིན་པ་འགྲེལ་བརྗོད་གནང་གི་འདུག།
མི་རབས་གསར་པ་འདིའི་སེམས་ཀྱི་ནང་ལོགས་ནས་ཏཱ་ལའི་བླ་མ་ལབ་ཡ་དེ་མེད་པ་བཟོ་ཡ་དེ་བཞིན་ད་ག་ནང་བཞིན་སྲོལ་རྒྱུན་གྱི་རིག་གནས་ཀྱི་ད་ཁོ་བག་ཆགས་དུ་བྱུང་བ་རྩ་བ་ནས་མེད་པ་བཟོ་ཡ་གི་ཆེད་དུ། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་དང ྋགོང་ས་མཆོག་གི་འབྲེལ་ལམ་གཅོད་ཆེད་ཐབས་ཤེས་འདྲ་མིན་བྱེད་བཞིན་ཡོད་པ་རེད་ལ། རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དྲུག་པའི་ཚེས་མགོར་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་བོད་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང་གོང་ས་མཆོག་ལ་སྐྱོན་བརྗོད་དང་མེས་རྒྱལ་གཅིག་གྱུར་ལ་སྲུང་སྐྱོང་དགོས་པའི་ཆ་རྐྱེན་བཏོན་པ་སོགས་བྱས་ཡོད་པ་རེད།

སྐབས་བཅུ་དྲུག་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང། གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་སྟེ། བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས། ད་བར་བོད་མིའི་སྤྱི་ཚོགས་ཀྱི་ཁྲོད་གནད་དོན་འདི་དང་འབྲེལ་བའི་ཐོག་གླེང་སློང་ཤུགས་ཆེར་བྱས་ཡོད་པ་མ་ཟད། ཁ་སྔོན་ཕྱི་ཟླ་གསུམ་པ་གི་ནང། སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་སྟེང། བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ཁག་ཅིག་གཏན་འབེབས་གནང་མ་ཐུབ་པའི་གནས་སུ་གྱུར་ཏེ་ད་ལྟའི་ཆར་དཀའ་ངལ་ཆེ་ཤོས་ཤིག་ནི་དམ་བཅའ་འབེབས་ས་མེད་པའི་དཀའ་ངལ་དེ་ཡིན་འདུག་དེར་བརྟེན་དཀའ་ངལ་དེ་དག་སེལ་རྒྱུ་གི་ཆེད་དུ་སྐབས་བཅུ་བདུན་པ་གི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་ཀྱི་དགོངས་དོན་བཞིན་ཚོགས་གཙོ་སྦྲེལ་བའི་ཆོལ་ཁ་གསུམ་ནས་སྤྱི་འཐུས་རེ་རེ་དང་ཆོས་བརྒྱུད་ནས་སྤྱི་འཐུས་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནས་སྤྱི་འཐུས་གཅིག་བཅས་ཚོགས་མི་ལྔ་ལས་གྲུབ་པའི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་ཆེད་འཛུགས་གནང་ཡོད་པ་དང་ཚོགས་ཆུང་དེའི་ཚོགས་གཙོ་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ཚོགས་ཆུང་གི་ལས་འགན་གཙོ་བོ་ཞིག་ནི་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་སྒྲོམ་གཞི་རང་སོར་གནས་པའི་ཐོག་ད་དུང་གསལ་ཁ་མེད་པའི་སྐྱོན་གནད་རྣམས་བསྐྱར་བཅོས་བྱེད་དགོས་སོགས་བསྐྱར་ཞིབ་གནང་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་རྒྱུར། སྤྱི་འཐུས་ཡིན་ནའི་མ་འོངས་པར་སླེབས་སོང་ན་དམ་བཅའ་ཕུལ་ས་ཅིག་དགོས་ཀྱི་ཡོད་རེད་བ་ད་ནི་དམ་བཅའ་ཕུལ་སའི་དཀའ་ངལ་དེ་དཀའ་ངལ་ཆེ་ཤོས་ཤིག་རེད། ཕྱིན་ཆད་ཡིན་ཡང་དམ་བཅའ་འབེབས་ས་ཞིག་དགོས་ཀྱི་ཡོད་པས་དམ་བཅའ་འབེབས་ས་མེད་པ་དེ་དཀའ་ངལ་ཆེ་ཤོས་ཤིག་རེད་ཅེས་དང། ཉེ་ལམ། ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་བོད་མི། ཚོགས་སྒེར་སུ་རུང་གི་ཐད་ནས་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་ཡོད་ཚད་ཡིག་ཐོག་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དགུ་པའི་ཚེས་གཉིས་འགྱངས་མེད་ཚོགས་དྲུང་ལས་ཁུངས་བརྒྱུད་ལན་འབུལ་དགོས་ཀྱི་ཡོད། ད་ལྟའི་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་ནང། སྤྱི་འཐུས་ཚོགས་གཙོ་གཞོན་དང་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་སྲིད་སྐྱོང་དང་བཀའ་བློན་རྣམ་པ་དེ་བཞིན་རང་དབང་ཅན་གྱི་སྡེ་ཚན་ཁག་གི་འགན་འཛིན་དང་སྤྱི་ཁྱབ་པ་སོགས་འོས་བསྡུ་ཟིན་ཏེ་ལས་དོན་དུ་མ་ཞུགས་གོང་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་ཆེ་བ་གི་མདུན་དུ་དམ་བཅའ་འབུལ་དགོས་ཀྱི་ཡོད་པ་འཁོད་ཡོད་པ་ལས་ཁྲིམས་ཞིབ་པ་ཆེ་བ་ས་གནས་སུ་མེད་པའི་སྐབས་ལས་ཚབ་བམ་ཁྲིམས་ཞིབ་པ་གཞན་གཉིས་ཀྱི་མདུན་དུ་དམ་བཅའ་འབུལ་དགོས་པའི་ཆ་རྐྱེན་སོགས་ཁ་གསལ་བཀོད་མེད་པ་མ་ཟད་ད་དུང་བཅའ་ཁྲིམས་དོན་ཚན་རེ་གསུམ་པ་གི་ནང་སྤྱི་འཐུས་རྩ་འབོར་གྱི་སུམ་ཆ་གཉིས་ཀྱི་ཡན་གྱིས་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བཅས་གསུམ་པོ་སྡེབ་གཅིག་ཏུ་གནས་དབྱུང་གཏོང་ཆོག་མིན་གྱི་ཐད་ལ་ཁ་གསལ་བཀོད་མེད་པར་བརྟེན། སྤྱི་ཚོགས་ནང་གླེང་སློང་ཤུགས་ཆེར་བྱུང་ཡོད། གཞན་ཡང། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བརྒྱ་དང་བཅུ་གཅིག་གི་ནང་གསེས་དང་པོའི་ནང། བཅའ་ཁྲིམས་འདིའི་སྔོན་གླེང་དང། ལེའུ་དང་པོ་གི་དོན་ཚན་དང་པོ་དང་གསུམ་པ། བཞི་བ། ལེའུ་གཉིས་པ་གི་གསུམ་པའི་དོན་ཚན་ཡོངས་རྫོགས་ཕུད། དེ་མིན་དོན་ཚན་གང་རུང་ལ་འཕྲི་སྣོན་བསྐྱར་བཅོས་དགོས་གལ་བྱུང་ཚེ་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་རྩ་འབོར་གྱི་སུམ་ཆ་གཉིས་ཀྱི་ཡན་གྱི་མོས་མཐུན་གཏན་འབེབས་བྱས་པའི་ཁྲིམས་འཆར་ལ་སྲིད་སྐྱོང་གི་ཆོག་མཆན་མིང་རྟགས་བཀོད་པའི་ཁྲིམས་ཡིག་གི་སྒོ་ནས་བསྐྱར་བཅོས་ཆོག་རྒྱུ་ཞེས་འཁོད་ཡོད། ཆིང་ཀང་ཟླ་ངོ་གཅིག་གི་རིང་ང་མཐོང་ལམ་དུ་མ་གྱུར་བའི་རྗེས་ཁོང་གི་ཚབ་ཏུ་ཝང་དབྱི་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་དུ་བསྐོ་གཞག་བྱས་འདུག།

ཆིང་ཀང་ན་ནིང་གི་ཕྱི་ཟླ་བཅུ་གཉིས་པ་གི་ཚེས་སུམ་ཅུ་གི་ཉིན་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་དུ་བསྐོས། ཡང་ཟླ་བ་འདིའི་ཚེས་བཅུ་གཅིག་གི་ཉིན་རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པ་ཝང་ཝེན་པིན་གྱིས་གཟུགས་གཞི་བདེ་མིན་གྱི་དབང་གིས་ཆིང་ཀང་ཤར་ཨེ་ཤེ་ཡ་གི་ཆེས་མཐོའི་ལྷན་ཚོགས་སུ་ཞུགས་ཐུབ་མེད་པས་ཝང་དབྱི་ཡིས་ཚབ་བྱས་ནས་བཅར་རྒྱུ་ཡིན་ལུགས་འགྲེལ་བརྗོད་བྱས་ཡོད། ཡང་ཟླ་བདུན་པའི་ཚེས་བཅུ་བདུན་གྱི་ཉིན། རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་ཆར་ཅན་གྱི་གསར་འགོད་གསལ་བསྒྲགས་ཀྱི་སྐབས། གསར་འགོད་པས་ཐེངས་བཞི་ལ་ཆིང་ཀང་གི་སྐོར་འདྲི་རྩད་བྱས་ཀྱང་མགྲིན་ཚབ་པ་མའོ་ཉིང་གིས། ཁྱོད་ཚོས་བཤད་པའི་གནས་ཚུལ་དེ་ངས་ཤེས་ཀྱི་མེད་པས་གནས་ཚུལ་མཁོ་སྤྲོད་བྱེད་རྒྱུ་ཅི་ཡང་མེད་ཅེས་ལན་འདེབས་བྱས་འདུག་ཆིང་ཀང་གར་སོང་ཆ་མེད་དུ་གྱུར་བའི་སྐོར་རྒྱ་ནག་གི་ཕྱི་ནང་དུ་དཀྲོག་གཏམ་གསར་པ་ཁྱབ་བཞིན་པ་ལྟར། ཨ་མ་རི་ཀ་ལ་གནས་སྡོད་གནད་དོན་དབྱེ་ཞིབ་པ་ཏིང་ཡེ་བིན་གྱིས་ཆིང་ཀང་ནི་ཞི་ཅིན་ཕིང་གི་མི་རེད་གལ་ཏེ་མ་འོངས་བའི་ཉིན་ཤས་ཀྱི་རིང་ང་ད་དུང་ཡང་མཐོང་རྒྱུ་མེད་ཚེ་གནད་དོན་ཞིག་བྱུང་ཡོད་པ་མ་ཟད་ཚབས་ཆེན་ཞིག་ཀྱང་ཡིན་ངེས། གཅིག་བྱས་ན་ཕོ་མོ་གི་བརྩེ་དུང་ཙམ་མིན་པར་དབང་ཆ་གི་འཐབ་རྩོད་དང་ཡང་ན་རུལ་སུངས་དང་འབྲེལ་བ་ཡོད་ངེས་ཡིན་ཞེས་བཤད་པ་བཏང་འདུག་དེ་བཞིན་དུ་རྒྱ་ནག་གི་གསར་འགོད་པ་དང་སྤྱི་ཚོགས་དྲ་ལམ་གྱི་རྩོམ་འབྲི་བ་གྲགས་ཅན་ཀོའུ་དབྱི་ཡིས་ཟླ་དྲུག་པའི་ཚེས་ཉི་ཤུ་རྩ་ལྔ་གི་ཉིན་རྒྱ་ནག་དབུས་སྒྲིག་ཁྲིམས་ལྟ་ཞིབ་ལྷན་ཁང་གིས་ཆིང་ཀང་འབོད་འགུག་གིས་འདྲི་རྩད་བྱས་འདུག་གཙོ་བོ་བུད་མེད་ཅིག་ལ་ལུས་འབྲེལ་བྱུང་ནས་བྱིས་པ་ཞིག་སྐྱེས་ཡོད་པའི་སྐོར་ཡིན་ཞིང་བུད་མེད་དེ་གནད་དོན་ཞིག་ལ་རྐྱེན་བྱས་ཏེ་འདྲི་རྩད་ཀྱི་སྐབས་ཆིང་ཀང་དང་འབྲེལ་བ་ཡོད་པ་བཤད་འདུག་དེ་ལྟ་ན་ཧ་ལམ་ཆིང་ཀང་གི་མདུན་ལམ་རྫོགས་པ་རེད་ཅེས་རྒྱ་ནག་ནང་གི་སྤྱི་ཚོགས་དྲ་ལམ་གྱི་སྟེང་ང་གླེང་བཞིན་ཡོད་ཚུལ་བཤད་པ་དང་མཉམ་དུ་རྒྱ་ནག་གི་ཧྥན་ཧྥང་བརྙན་འཕྲིན་ཁང་གི་མདོ་འཛིན་པ་ཧྥུ་ཞོ་ཐིང་གི་འདྲ་པར་ཞིག་དང་ལོ་རྒྱུས་བཅས་མཉམ་སྦྱར་བྱས་ཡོད་འདུག་འདིའི་ཐད་ལ། རྒྱ་བོད་གནད་དོན་ཉམས་ཞིབ་པ། ཀུན་དགའ་བཀྲ་ཤིས་ལགས་ཀྱིས་དགོངས་ཚུལ་བྱུང་ན། ཕྱི་སྲིད་བློན་ཆེན་གྱི་གོ་གནས་མེད་པ་བཟོས་པ་ཙམ་གྱིས་ད་ཆིན་ཀང་ལ་ཡང་སྐྱོན་ཅིག་ལྷག་ཡོད་འདི་གསལ་པོ་རེད། ད་ཡིན་ན་ལས་མེད་པ་བཟོ་ཡག་གི་རྒྱུ་མཚན་འདི་ཡིན་ཞེས་བྱས་རྒྱ་ནག་གཞུང་འབྲེལ་གྱི་འགྲེལ་བཤད་བརྒྱབ་ཡོད་མ་རེད། བྱས་ཙང་འདི་ཡིན་དུས་ཆིན་ཀང་འདི་ག་རེ་ཟེར་ན། ད་ལྟ་བར་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་རིམ་པའི་ནང་ལོགས་ལ་ད་ཕྱི་སྲིད་བློན་ཆེན་བྱེད་མཁན་གྱི་ལས་ཡུན་ཐུང་ཤོས་བྱས་པ་རེད་ལོ་ཕྱེད་ཀ་ལྷག་ཙམ་བྱས་པ་རེད་ཨ་ནི་དེའི་ནང་ནས་ཕྱི་སྲིད་བློན་ཆེན་རྐུབ་བཀྱག་སྒང་སླེབས་ཡག་དེ་མགྱོགས་པོ་ཞེ་པོ་ཅིག་སླེབས་པ་རེད་དེ་ག་རེ་ཟེར་ན་ཞི་ཅིན་ཕིང་ཐག་གཅོད་བྱས་ཨ་ནི་ཞི་ཅིན་ཕིང་གིས་བློས་འཁེལ་སའི་མི་གཅིག་དང་ད་ལྟ་རྒྱ་ནག་ལ་ཡང་ཕྱི་སྲིད་ཀྱི་ཐོག་ལ་དཀའ་ངལ་ཆེན་པོ་འཕྲད་བཞིན་པ་ལྷག་པར་དུ་ཨ་ནི་ཨ་མི་རི་ཀ

རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་པ་བྱེད་པའི་ཉེས་མིང་ཕོག་མཁན་གྱི་བོད་ཀྱི་ཆབ་སྲིད་བཙོན་པ་དང་བཙོན་ཟུར་རྣམས་ཀྱི་མཚན་ཐོ་ཡོངས་ཁྱབ་ཏུ་ལྟ་ཐུབ་པའི་རྒྱ་ནག་རྒྱལ་ཡོངས་ཀྱི་བཙོན་པ་གི་ཐོ་གཞུང་གི་རེའུ་མིག་གི་ནང་ནས་མེད་པ་བཟོ་བཞིན་ཡོད་འདུག་འདིའི་ཐད་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་དུ་ཁུངས་ལྡན་གྱི་གནས་ཚུལ་འབྱོར་བ་ལྟར་ན་བཙོན་པ་གི་ཐོ་གཞུང་གི་ནང་ནས་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཕྱིར་འདོན་པའི་ལས་གཞི་དེ་བོད་རང་སྐྱོང་ལྗོངས་ཟེར་བའི་མངའ་ཁོངས་ཙམ་ཞིག་མ་ཡིན་པར་རྒྱ་ནག་ཞིང་ཆེན་གཞན་དུ་ཟླ་སྒྲིལ་བྱས་ཡོད་པའི་བོད་ཀྱི་ས་ཁུལ་ཁག་གི་ཆབ་སྲིད་བཙོན་པ་གི་གནས་ཚུལ་རྣམས་ཀྱང་ཡོངས་ཁྱབ་ཐོ་གཞུང་ནས་མེད་པ་བཟོ་བཞིན་པ་དང་བྱ་སྤྱོད་འདི་ལ་བརྟེན་ནས་རྒྱ་ནག་གཞུང་གིས་སྔ་གཞུག་ཏུ་བོད་ནང་གི་བོད་མི་ག་ཚོད་ཙམ་ཞིག་གསང་བའི་ཁྲིམས་བཤེར་དང་བཙོན་འཇུག་ཁྲིམས་ཆད་བཏང་ཡོད་པ་ཤེས་རྟོགས་མི་ཐུབ་པའི་ཆེད་དུ་འདི་ལྟར་བཟོ་བཞིན་ཡོད་ཟེར། དཔེར་ན་བོད་ཀྱི་སྐད་ཡིག་གི་ཐོབ་ཐང་རྩོད་ལེན་པ་བཀྲ་ཤིས་དབང་ཕྱུག་ལ་རྒྱལ་ཁབ་ཁ་བྲལ་ལ་ངན་སྐུལ་བྱས་པའི་ཉེས་མིང་གི་འོག་བཙོན་འཇུག་ཁྲིམས་ཆད་བཏང་བའི་གནས་ཚུལ་རྒྱ་ནག་རྒྱལ་ཡོངས་བཙོན་པ་གི་ཐོ་གཞུང་དུ་མི་གསལ་བ་མ་ཟད། ཁོང་ཉིད་གློད་གྲོལ་ཐོབ་པའི་སྐབས་སུ་ཡང་ཁོང་ལ་བཙོན་འཇུག་ཁྲིམས་ཆད་བཏང་བའི་ཡིག་ཆ་སྤྲད་མེད་ལུགས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་བརྗོད་ཡོད་སྐད། རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལྷན་འཛོམས་ཀྱིས་རྒྱ་གར་ནང་བོད་དོན་གོ་རྟོགས་སྤེལ་ཕྱོགས་ཀྱི་སྐོར་ལ་གནད་འགག་ཆེ་བའི་ཚོགས་འདུ་འཚོགས་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་འབྲེལ་ཡོད་ལ་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་ཞུ།
དེ་ཡང་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་ལྡི་ལི་སྐུ་ཚབ་དོན་གཅོད་ལས་ཁུངས་སུ། CGTC། ཞེས་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་རྒྱལ་ཡོངས་ཚོགས་གཙོ་རིན་ཆེན་མཁའ་འགྲོ་ཁི་རི་མེ་ལགས་ཀྱིས་གཙོ་སྐྱོང་གནང་ནས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལྷན་འཛོམས་ཀྱིས་རྒྱ་གར་ནང་བོད་དོན་གོ་རྟོགས་སྤེལ་ཕྱོགས་སྐོར་གནད་འགག་ཆེ་བའི་ཚོགས་འདུ་ཞིག་འཚོགས་ཡོད་པ་དང། ལྷན་ཚོགས་ཀྱི་སྐུ་མགྲོན་དུ་ལྡི་ལི་སྐུ་ཚབ་དོན་གཅོད་ལ་བློ་བཟང་ཤ་སི་ཐི་རི་ལགས་དང་ཕྱི་དྲིལ་དྲུང་འཕར་བསྟན་འཛིན་ལེགས་བཤད་ལགས། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ཟུང་འབྲེལ་ཚོགས་གཙོ་བླ་མ་ཆོས་འཕེལ་བཟོད་པ་ལགས། སྐུ་ཞབས་སུ་རེན་དར་ཁུ་མར་ལགས། སྐུ་ཞབས་ཨར་བིན་ཏ་ནེ་ཁོ་སི་ལགས། དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ལས་ནང་མའི་ས་གནས་འབྲེལ་མཐུད་པ་དང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་པ་དང་ལས་བྱེད་བཅས་མཉམ་ཞུགས་གནང་ཡོད་པ་རེད། ཚོགས་འདུའི་སྐབས་སྐུ་ཞབས་རིན་ཆེན་མཁའ་འགྲོ་ལགས་ཀྱིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མར་ལེགས་བཅོས་དགོས་གལ་ཆེ་ཚུལ་དང་ཚོགས་པ་དེ་ཉིད་བོད་མིའི་རང་དབང་འཐབ་རྩོད་ལ་གལ་གནད་ཆེན་པོ་ཆགས་ཡོད་པའི་སྐོར་འགྲེལ་བརྗོད་གནང་བ་མ་ཟད་ཚོགས་འདུའི་དམིགས་ཡུལ་གཙོ་བོ་གཉིས་ནི ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་གམ་ཁོང་གི་སྐུ་ཚབ་ཡང་ན་བོད་མིའི་སྒྲིག་འཛུགས་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབར་གྲོས་མོལ་སླར་གསོ་ཡོང་ཐབས་དང། རྒྱལ་སྤྱི་དང་རྒྱ་གར་གྱི་དཔོན་རིགས་ལ་གནོན་ཤུགས་སྤྲད་ནས་རྒྱ་ནག་གཞུང་བོད་རྒྱ་གྲོས་མོལ་ལ་ཞུགས་རྒྱུར་སྐུལ་འདེད་གཏོང་རྒྱུ་བཅས་ཡིན་ཞིང། ལྡི་ལི་སྐུ་ཚབ་དོན་གཅོད་ལ་བློ་བཟང་ཤ་སི་ཐི་རི་ལགས་ཀྱིས་འཕགས་བོད་གཉིས་ཀྱི་ལོ་རྒྱུས་ཀྱི་འབྲེལ་བར་ནན་བརྗོད་དང་སྦྲགས་རྒྱ་གར་གཞུང་དམངས་གཉིས་ཀྱིས་བོད་མི་དམངས་ལ་འདས་པའི་མི་ལོ་དྲུག་ཅུ་ལྷག་གི་རིང་རྒྱབ་སྐྱོར་དང་རོགས་ཕན་གནང་བར་ཐུགས་རྗེ་ལེགས་འབུལ་ཞུས་ཡོད་པ་རེད། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལྷན་འཛོམས་ཀྱི་ཚོགས་འདུ་དེ་འཚོགས་དགོས་དོན་ཐད་ནས

ཡང་ཉིན་གཅིག་རིང་གི་གནད་འགག་ཅན་གྱི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལྷན་འཛོམས་ཀྱི་ཚོགས་འདུ་དེས་གཙོ་བོ་གོ་བསྡུར་གང་གང་གནང་ཡོད་པའི་སྐོར་ལྡི་ལི་སྐུ་ཚབ་དོན་གཅོད་བློ་བཟང་ཤ་སྟི་རི་ལགས་ཀྱིས་ངོ་སྤྲོད་གནང་དོན་དུ། ད་གཙོ་བོ་ཆེ་ཤོས་དེ་ག་རེ་ཟེར་ན་ཁོང་རང་ཚོ་སློབ་སྟོན་ཚོགས་ཆུང་དང་དེ་ནས་ང་ཚོ་འཕགས་བོད་འབྲེལ་མཐུད་བར་དུ་ལས་དོན་བྱེད་ཕྱོགས་དང་དེ་ནས་ང་ཚོ་ས་གནས་སོ་སོ་ལ་ཨནི་ཅིག་བོད་དོན་ཁྱབ་བསྒྲགས་ཀྱི་ལས་འགུལ་ཨནི་ག་འདྲས་བྱས་ནས་ཨནི་ཁྱབ་ཆེ་རུ་དང་ག་འདྲས་སྤེལ་ཡ་ཡིན་པ་དང་དེ་ནས་ད་ག་ནང་བཞིན་སློབ་སྟོན་ཚོགས་ཆུང་གིས་ཨནི་ཁྲིམས་སྒྲིག་གཞི་དེ་ག་དེ་ཅིག་བསྐྱར་བཅོས་བྱེད་དགོས་ཡ་ཨ་ནི་ད་ག་ནང་བཞིན་ད་དེ་གི་གོང་དུ་ཞུས་པ་ནང་བཞིན་རེད་ད་ས་གནས་སོ་སོ་ལ་བོད་དོན་ལ་བདེན་མཐའ་གསལ་ཐབས་ཀྱི་ཨ་ནི་ག་ཡི་ཁྱབ་བསྒྲགས་ག་འདྲས་བྱེད་ཡ་ཡིན་མིན་དེ་ནས་ཅི་ཡི་བོད་དོན་ཐོག་ད་ཨ་ནི་ང་ཚོ་རེད་བ་སློབ་གསོ་ཟེར་དགོ་རེད་བ་ད་ཅི་བོད་དོན་ཐོག་ལ་གོ་རྟོགས་གོ་རྟོགས་ཨ་ནི་གང་མང་མང་སྤེལ་ཡ་ལ་སོགས་པ་ད་དེ་འདྲས་ཀྱི་ཨ་ནི་ཆབ་སྲིད་ཀྱི་ལས་འགུལ་ག་འདྲས་ཅིག་སྤེལ་ཡ་ཡིན་པའི་སྐོར་དེ་འདྲས་ཐོག་ལ་གོ་བསྡུར་བྱེད་ཡ་འདུག་ད་ཨ་ནི་ཚོགས་པ་རེད་ཉི་མ་གཅིག་ཚེས་ཉི་ཤུ་རྩ་གསུམ་ཉི་མ་ཚོགས་བྱས་འདུག་ཟེར་ནས་ཁོ་རང་ཚོས་གོ་བསྡུར་གནང་བྱས་ཨ་ནི་དེ་འདྲས་བྱས་ནས། དམིགས་ཡུལ་གཙོ་བོ་དང་དེའི་ཆེད་དུ་ཨ་ནི། གོ་བསྡུར་བྱས་རྗེས་ཡང་དག་ཅིག་བྱུང་ཡོད་རེད་འོ་དེ་འདྲ་ཅིག་རེད་ལ། ཚོགས་འདུའི་ཐོག་གཙོ་བོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་ནས་ཉི་ཤུ་རྩ་དགུ་བར་འཚོགས་པའི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་བདུན་པར་ལས་འཆར་གྲོས་ཆོད་གཏན་འབེབས་གནང་བ་ཁག་ལ་གླེང་སློང་གནང་སྟེ། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ལམ་སྟོན་འོག་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་མཉམ་འབྲེལ་གྱིས་ལས་དོན་སྤེལ་ཕྱོགས་ལ་ཇི་དགེ་ཐབས་ལེན་འཆར་གཞི་འཆར་འགོད་དང་དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་དམིགས་ཡུལ་དང་སྒྲོམ་གཞི་ལས་དོན་བྱེད་ཕྱོགས་བཅས་རྩ་འཛིན་སྒྲིག་གཞིར་བསྐྱར་བཅོས་གནང་དགོས་པ་ཁག་གནང་ཡོད་པ་རེད། ཕྱོགས་མཚུངས་ཚོགས་བཅར་བ་རྣམས་ཀྱིས་རྒྱ་གར་མི་སེར་ལ་བོད་དོན་གོ་རྟོགས་སྤེལ་རྒྱུའི་གལ་གནད་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ལས་དོན་བྱེད་ཕྱོགས་སོགས་ཀྱི་སྐོར་བསམ་ཚུལ་བརྗེ་ལེན་ལྷུག་པོ་གནང་འདུག
ཕྱི་དྲོར་རྒྱ་གར་བྷི་ཇེ་ཕི་སྲིད་དོན་ཚོགས་པའི་ཚོགས་མི་རྒན་པ་བྷེ་ཇེ་ཇོ་ལེ་ལགས་ཀྱིས་རྒྱབ་སྐྱོར་མཚོན་ཆེད་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ཚོགས་མི་རྣམས་ལ་དགོང་ཚིགས་གསོལ་སྟོན་ཞིག་གོ་སྒྲིག་བྱས་ཏེ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ཚོགས་མི་རྣམས་ལ་འཚམས་འདྲི་དང་རྒྱབ་སྐྱོར་མུ་མཐུད་ནས་གནང་རྒྱུའི་ཞལ་བཞེས་གནང་ཡོད་པ་རེད་ལ།
དེ་རིང་གི། པེ་ཅིན་ནས་བོད་དོན་གླེང་བ་ཞིག་གོ་ནོར་གྱི་ལེ་ཚན་གྱི་ནང་དུ། རྩོམ་པ་པོ་འོད་ཟེར་ལགས་ནས་རྒྱ་ཡིག་གི་ནང་བྲིས་པའི་རྩོམ་ཡིག། གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་གྱི་དགེ་འདུན་པ་ཞིག་ལ་འཕྲད་པ་དང། དེ་བཞིན། གནས་རི་གི་ལྷོ་ངོས་ཀྱི་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་ཅེས་པའི་ནང་གི་སྲོལ་རྒྱུན་གྱི་གསར་གཏོད་ཟེར་བ་ཞིག་ཀྱང་རེད་ཅེས་པའི་སྨད་ཆ་དེ་རྡོ་རྗེ་མཚོ་གིས་རྒྱང་སྲིང་བྱེད་པ་ཞིག་ལ་གསན་རོགས་ཞུ། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་དགེ་འདུན་པ་ཞིག་ལ་འཕྲད་པ་དང་དེ་བཞིན་གནས་རིའི་ལྷོ་ངོས་ཀྱི་ལི་མིའི་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་ཅེས་པའི་ནང་གི།

རྩ་བ་ནས་གཅེས་སྤྲས་མེད་པའི་དམར་ཤོག་གུང་ཁྲན་གྱི་རྒྱ་ནག་ལྟ་བུས་ལོ་ངོ་བརྒྱའི་རིང་བྱས་པ་ཐམས་ཅད་ནི་རྙིང་གཏོར་གསར་འཛུགས་ཟེར་བ་མིན་ན་རྙིང་འཕུད་གསར་འདོན་ཟེར་བ་རེད། འོན་ཀྱང་མངོན་མིན་རིག་གནས་ཤུལ་བཞག་ཟེར་བ་སྔོག་འདོན་དང་མིང་དག་པ་ཟེར་བ། སྲུང་སྐྱོབ་ཟེར་བའི་ནང་དམིགས་བསལ་གྱི་དབྱིངས་ཤིག་ཡོད་པ་ལྟ་བུ་བྱེད་ཀྱི་ཡོད། རྣམ་གྲངས་རིགས་འདྲ་མིན་སྣ་ཚོགས་ཀྱི་མངོན་མིན་རིག་གནས་ཤུལ་བཞག་ཟེར་བ་དང་རིག་གནས་གསར་སྐྲན་ཟེར་བ་རྫོགས་རྒྱུ་མེད་པ་ཡོད་རུང་ཚང་མ་སྲོལ་རྒྱུན་གྱི་གསར་གཏོད་ཟེར་བ་དང་གསར་གཏོད་གསར་བའི་ཡ་མཚན་ཟེར་བར་འགྱུར་ཡོད། དམིགས་ཡུལ་ནི་བཙན་པོའི་རྒྱལ་ཁབ་ཀྱི་གོང་མའི་བཀའ་དྲིན་ཤུགས་དྲག་ཆེན་པོ་མངོན་པར་བྱེད་པ་དང།

གསལ་འདོན་བྱས་ཡོད་པ་མ་ཟད་ད་དུང་ནན་བརྗོད་གནང་བར། ལོ་རྒྱུས་ཀྱི་རང་བཞིན་ལྡན་པའི་སྲོལ་རྒྱུན་གྱི་འཛུགས་སྐྲུན་བཤིག་རྒྱུ་མཚམས་འཇོག་དགོས་པ་དང། ཞིག་གསོ་དགོས་པའི་འཛུགས་སྐྲུན་དངོས་པོ་གང་འདྲ་ཡིན་རུང་ས་གནས་དེ་གའི་ལོ་རྒྱུས་ཀྱི་ཁྱད་ཆོས་དང་མཐུན་པའི་ཐོག་ནས་སྤྱོད་དགོས་ཞེས་བརྗོད་ཡོད། འོན་ཀྱང་ཉེ་བའི་ལོ་ཤས་ནང་ལྷ་སའི་གནའ་གྲོང་ཁུལ་དུ་བསྒྱུར་བཀོད་བྱེད་སྟངས་ནི་ཧེ་བག་ཧ་ཅང་ཆེན་པོ་དང་ཧ་ལམ་ལོ་ལྟར་རྣམ་གྲངས་སྣ་ཚོགས་ཀྱི་ལས་གཞི་ཆེན་པོ་སྤེལ་གྱི་ཡོད། དཔེར་ན་གནའ་བོའི་ཁང་པ་རེ་རེ་བཞིན་བཤིག་པ་དང་དང་ཐོག་ནས་གནས་སྡོད་བྱེད་མཁན་ཁྱིམ་ཚང་རེ་རེ་བཞིན་གནས་སྤོར་བྱེད་བཅུག་པ། སྐོར་ལམ་དེར་དབང་བའི་འབྲེལ་ཡོད་ཀྱི་གྲུབ་ཆའི་ཆ་ཤས་སུ་གྱུར་བའི་ཚོང་ཁྲི་བཤམས་མཁན་ཡོངས་རྫོགས་གནས་སྤོར་བྱེད་བཅུག་པ། ལོ་རྒྱུས་ལ་བཟོ་བཅོས་བྱས་ནས་བསྐྱར་དུ་བྲིས་པའི་དྲན་གསོ་ཁང་དཔེར་ན་ཆིང་སྲིད་གཞུང་གི་བོད་སྡོད་ཨམ་བན་ཡ་མོན་ཟེར་བ་དང་དགེ་འདུན་ཆོས་འཕེལ་དྲན་གསོ་ཁང་ཟེར་བ་བསྐྱར་དུ་བསྐྲུན་ཡོད། ད་དུང་དེ་སྔའི་ལྷ་ས་གྲོང་ཁྱེར་གཞུང་སྣང་རྩེ་ཤག་ལ་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་སྤེལ་ཡུལ་ཟེར་བ་གསར་འཛུགས་བྱས་པ་དང་བར་སྐོར་གྱི་སྐོར་ལམ་དུ་ཤིན་ཧྲིན་ཁི་ཕི་ཙ་ཧ་ཏ་ཟེར་བ་དང། KFC དེ་རྒྱ་སྐད་དུ་ཁེན་དི་ཅི་ཟེར་བའི་ཟ་ཁང་བཙུགས་པ། ཡང་ཁོར་ཡུག་སྲུང་སྐྱོབ་ཀྱི་མིང་ཐོག་ནས་སྲོལ་རྒྱུན་གྱི་བསང་ཁུང་རེ་རེར་གཏོར་ནས་བསྐྱར་སྐྲུན་བྱས་ཏེ་རེ་རེ་བཞིན་ཟྭ་བརྒྱབ་ཡོད་པས། མིང་ཙམ་དུ་གྱུར་པའི་སྒྲིག་ཆས་དང་གཅིག་པ་རེད། ལྷ་ལྡན་གཙུག་ལག་ཁང་མདུན་ཐང་གི་ནུབ་ངོས་སུ་ཡོད་པའི་བོད་བཟོའི་ཁང་པའི་ཐོག་སྟེང་དུ་དམག་མི་དང་ཉེན་རྟོག་པའི་སོ་ལྟ་ཁང་འཐུས་སྒོ་ཇེ་ཚང་དུ་བཏང་བ་ཕུད། ད་དུང་རིག་གནས་གསར་བརྗེའི་རྣམ་པ་ལྡན་པའི་རྒྱ་ནག་གུང་ཁྲན་དམར་ཤོག་ཚོགས་པའི་དར་ཆའི་རྣམ་པ་དང་འདྲ་བའི་གསུང་བཏུས་བྱང་བུ་ཞིག་ཁ་སྣོན་བྱས་ཤིང། དེའི་ཐོག་རྒྱ་ནག་དམར་ཤོག་ཚོགས་པའི་མཚོན་རྟགས་བྲིས་པ་དང་བོད་རྒྱ་ཡིག་རིགས་གཉིས་ཀྱི་ཐོག་ནས་དུས་རབས་འདིའི་ཆེས་མཐོའི་མཛུབ་སྟོན་བྲིས་ཡོད། དེ་ཡང་གཅིག་དགུ་བརྒྱད་ཅུ་གྱ་བཞི་ཟེར་བའི་སྐད་ཆ་གསར་བ་སྟེ་སྣང་ཆེན་བཞི་དང་དགའ་ཞེན་བཞི་དམར་ཤོག་ཚོགས་པའི་བཀའ་དྲིན་ལ་སྣང་ཆེན་གྱིས་སྲོག་ཤིང་ལ་དགའ་ཞེན་མཐུན་སྒྲིལ་ལ་སྣང་ཆེན་གྱིས་མེས་རྒྱལ་ལ་དགའ་ཞེན་ལེགས་སྐྱེས་འབུལ་རྒྱུར་སྣང་ཆེན་གྱིས་ཁྱིམ་གཞིས་ལ་དགའ་ཞེན

འདུ་ཤེས་འཛིན་སྟངས་ཀྱི་རང་བཞིན་དང་ཚོང་ལས་ཀྱི་རང་བཞིན་མངོན་གསལ་དོད་པོའི་ངང་མཉམ་དུ་གནས་པའི་བརྗོད་གཞི་གཙོ་བོ་དེ་མངོན་པའི་སྤྱི་གླིང་ཞིག་བཟོས་ཤིང་ཐ་ན་ལྷ་སར་འཚོ་བ་སྐྱེལ་མཁན་གྱི་བོད་མི་དང་བོད་ཀྱི་ས་ཕྱོགས་གང་ས་ནས་དཀའ་ངལ་མང་པོར་ཁྱད་བསད་བྱས་ཏེ་ལྷ་སར་གནས་མཇལ་དུ་སླེབས་པའི་བོད་མི་ནི་བརྗོད་གཞི་གཙོ་བོར་མངོན་པའི་སྤྱི་གླིང་དེའི་ནང་གི་གཞན་ཡུལ་གྱི་རྣམ་པའི་ཁྱད་ཆོས་སུ་གྱུར་ནས་ལྟད་མོ་ལྟ་ཡུལ་གྱི་དངོས་པོ་ཞིག་ཆགས་པ་དང། དང་ཐོག་ཆོས་ལུགས་དང་སྲོལ་རྒྱུན་གྱི་དོན་སྙིང་ལྡན་པའི་ས་ཆ་འདི་གར་སྟེགས་ཀྱི་རྒྱབ་ལྗོངས་དང་ཡུལ་སྐོར་བའི་པར་ལེན་ས་ཞིག་ཆགས་པར་བརྟེན་སུན་པོ་མ་བཟོ་རོགས་ཟེར་བའི་གསལ་བརྡའི་ཡིག་བྱང་མ་བཀལ་ཀ་མེད་རེད། གར་སྟེགས་སྟེང་གི་འཁྲབ་ཆས་ལྟ་བུའི་མི་རིགས་ཀྱི་ཆས་གོས་ཟེར་བ་གྱོན་པ་དེ་ཚོས་མ་ཎི་ལག་སྐོར་སོགས་ནང་པའི་ཆོས་ཆས་ཁོང་ཚོའི་ལག་ཆར་བེད་སྤྱོད་བྱས་པ་དང་ཡང་ན་མན་ཅི་ཆིང་གི་བོད་སྡོད་ཨམ་བན་གྱི་ལད་ཟློས་བྱས་པའི་འཁྲབ་ཆས་བཀོལ་ནས་གང་སར་རང་གིས་རང་ལ་པར་ལེན་པ། རྒྱ་ནག་གི་ས་ཕྱོགས་གང་ས་ནས་ཡོང་བའི་ཡུལ་སྐོར་བར་ཁོ་པས་པར་བླངས་པ་དེས་ས་གནས་རང་གི་མི་རྣམས་ཀྱི་འཚོ་བར་བར་ཆད་འགལ་རྐྱེན་བཟོས་ཡོད་པ་ཡིན་རུང་ད་དུང་སྣང་མེད་དུ་བཏང་ན་མི་འགྲིག་པ་མེད་པ་ལྟ་བུ་བྱེད་ཀྱི་ཡོད་པ་དེའི་ཐོག་ནས་ཡ་རབས་སྤྱོད་བཟང་མེད་ལ་དེ་བས་ཀུན་སྤྱོད་མེད་པ་ཞིག་མངོན་གྱི་འདུག་པ་དང་དེ་ལས་ལྡོག་སྟེ་སྐོར་ལམ་སྟེང་གི་བདག་པོར་གྱུར་འདུག་འདྲ་པར་དང་བརྙན་པར་མི་ཉུང་བ་ཞིག་གི་ཐོག་ནས་མཐོང་ཐུབ་རྒྱུར་ལྷ་ཁང་གི་གཟིམ་སྒོའི་མདུན་བཅོས་མའི་བྱེད་སྟངས་ཐོག་ནས་དྲན་རྟེན་འདྲ་པར་ལེན་མཁན་གྱི་ཡུལ་སྐོར་བ་དེ་ཚོས་བོད་པ་བགྲེས་སོང་སྐོར་ལམ་གྱི་མ་ཎི་འཁོར་ལོ་ལམ་ཆུང་དེ་རང་གི་ཐོག་སྐྱོད་ཀྱི་ཡོད་པ་མིག་མདུན་དུ་མཐོང་གི་ཡོད་རུང། འཁྱོག་ཙམ་དང་ལམ་ཁ་འབྱེད་རྒྱུ་ཡང་ཤེས་ཀྱི་མེད་གལ་ཏེ་དངོས་གནས་ཤེས་ཀྱི་མེད་ན་དེ་ནི་ལྐུགས་པ་མིན་ན་ངན་པ་རེད་འོན་ཀྱང་གནད་འགག་ནི་ལམ་མི་འབྱེད་པའི་གནད་དོན་དེ་མ་རེད་ད་ལྟའི་ས་གནས་ཀྱི་ཡུལ་ལྗོངས་དང་རིག་གཞུང་ལ་ཡིད་དབང་ཤོར་བའི་ཡུལ་སྐོར་བ་དེ་ཚོ་ནི་དོན་དངོས་ཐོག་མིང་དོན་མཚུངས་པའི་མི་སེར་སྤེལ་མཁན་གསར་བ་ཞིག་རེད།

དངོས་གནས་ཞེན་པ་ལོག་པ་དང་སུན་སྣང་སྐྱེ་གི་འདུག་དུས་ཚོད་ཀྱི་འགྱུར་བའི་ཁྲོད་ནས་གནས་རིའི་གཞོགས་གཉིས་ཀྱི་ཞོན་ལ་འགལ་རྐྱེན་ཆེན་པོ་བྱུང་ཡོད་པ་བཞིན་དབྱེ་བ་ཐོན་རྒྱུ་ཡིན་པར་གུས་མོས་ངོས་འཛིན་བྱེད་ཀྱི་ཡོད། ཡང་མཐའ་མ་དེར་ང་ཚོས་འཕྲོག་བཅོམ་ཆག་སྒོ་བྱུང་བའི་རྗེས་གསོན་པོར་གནས་ཐུབ་པ་འདིར་བློ་འབབ་པ་དང་ཡིད་ཚིམ་པ་བྱུང་བའི་བསམ་བློ་དང་འདྲ་བའི་ཐོག་ནས་སྐད་ཤུགས་ཆུང་ངུའི་ངང་དབུགས་རིང་བཏང་ནས